དཔེར་ན། འདོད་པའི་དགེ་བའི་ལས་དང་མི་དགེ་བའི་ལས་བྱེད་འདོད་ཡིན་ན། འདོད་པའི་དགེ་བའི་ལས་འདི་བྱེད་ཡིན་ན། མི་ཡི་རྟེན་ལ་དེ་ནི་བསགས་པའི་དགེ་བའི་ལས་བྱེད་ཡིན་ན། ད་ང་ལྷ་འདི་ཅིག་ལ་སྐྱེས་ནས། འདོད་པའི་ལྷ་འདི་ཅིག་ལ་སྐྱེས་ནས་ལྷ་ཡི་རྟེན་ལ་དེ་ནི་འབྲས་བུ་དེ་སྨིན་རོགས་བྱེད་ན་བསམ། དེ་ནི། སྐྱོན་ནོ་དེ་འདྲའི། བཏང་བ་ཡིན་ན། ཕལ་ཆེར། མི་ཡི་རྟེན་ལ་དེ་ནི་སྨིན་རྒྱུ་ཡིན་པ་གཅིག་ལ། འདོད་པའི་ལྷ་ལ་སྐྱེས་ནས་ལྷ་ཡི་རྟེན་ལ་སྨིན་པ་དེ་འདྲའི་ཡོད་རེད། ཡང། དཔེར་ན། དགེ་བ་བྱས། དགེ་བ་བྱས་པ་གཅིག་ལ། མི་དགེ་བ་ཡི་དོན་ནི་པའི། ཤུགས་ཆེན་པོ་བྱས་པ་དེ་འདྲ་ཡིན་ན། ཕྱི་མ་དེ་ནི། དུད་འགྲོ་འདྲ་བོ་དང། གླང་པོ་ཆེ་འདྲ་བོ་དེ་འདྲ་དང་ཡི་དྭགས་འདྲ་བོ་དང། དེ་འདྲས་ལ་སྐྱེས་ནས། ཨཱ་ནི། ཚེ་འདི་ལ། དགེ་བའི་ལས་བསགས་པའི་དེ་ནི་འབྲས་བུ་དེ་ནི། སྦྱིན་པ་གཏོང་བའི་དཔེར་ན་གཏོང་བ་འདྲ་པོ་དེ་ཞིག་ཡིན་ན་དེའི་འབྲས་བུ་དེ། ཨཱ་ནི། དུད་འགྲོའི་རྟེན་ལ་སྨིན་པ་འདྲ་པོ་དེ། ཡི་དྭགས་རྟེན་ལ་སྨིན་པ་དང། ཨཱ་ནི། དེ་གི། དེ་འདྲའི་རྟེན་ལ་སྨིན་པ་ཡོད་ཟེར་གྱི་ལ་དྭགས་གང་འདྲ། དེ་འདོད་པའི་ཨཱ་ནི་དགེ་བའི་ལས་ཀྱི་འབྲས་བུ་དེ་གཡོ་བ་ཡིན་ཟེར་གྱི་ལ། གཡོ་བ་ཡིན། བསམ་གཏན་དང་པོ་ཡན་ཆད་ལ་ཡིན་ན་མི་གཡོ་བ་ཡི།

ལས་ཡིན། མི་གཡོ་གོང་མ་ལས་སྐྱེས་པའི། འོ་ན་དེ་ལ་ཁམས་གོང་མ་སྐྱེ་ཡག་གི་ལས་དེ་ལ་མི་གཡོའི་ལས་ཟེར་དགོས་པ་ག་རེ་ཞེ་ན། གང་ཕྱིར་ས་ནི་དེ་དག་ཏུ། ལས་རྣམས་སྨིན་ཕྱིར་མི་གཡོའི་ཕྱིར་ཞེས་འདུག་གོ། ལས་ཀྱི་རྣམ་སྨིན་ལས་དེ་ནི། ས་རང་རང་སྨིན་གྱི་རེད་མ་གཏོགས་དེ་ནི་ཁམས་གཞན་པ་ལ་གཡོ་བ་ཡོད་མ་རེད་དེ་མེད་པ་ཡིན་ཙང་ཨ་ནི། ལས་རྣམས་སྨིན་ཕྱིར་མི་གཡོའི་ཕྱིར་ཞེས་འདུག་གོ།

དེ་ནས་བསགས་པའི་ལས་དེ། འབྲས་བུ་རྣམ་སྨིན་བསམ་གཏན་དང་པོ་ལ་སྨིན། ཨ་ནི། གཟུགས་མེད་ཡིན་ན། གཟུགས་མེད་རྟེན་ལ་བསགས་པའི་ལས་ཀྱི་འབྲས་བུ་དེ་རྣམ་སྨིན་དེ། གཟུགས་མེད་རྟེན་ལ་སྨིན་གྱི་རེད་མ་གཏོགས། ཁམས་གཞན་དང་ས་གཞན་ལ་གཡོ་བ་མེད་ཟེར་ལས་རྣམས་སྨིན་ཕྱིར་དེ་འདྲའི་ཕྱིར། མི་གཡོའི་ཕྱིར། དེ་འདྲ་ཡིན་ཙང་ཨ་ནི། མི་གཡོ་བའི་ལས་སུ་བཤད་པ་ཡིན་ཞེས་ཡང་འདི་སོ་དུས་སུ་སྨྲ།

དེ་ནས་ད་བར་ཕ་རོལ་པོའི་ཡང་འདོད་པ་གཅིག་བཀོད་པས། འོག་ནའང་བར་མ་ཡོད་དོ་ཞེས་ཁ་ཅིག་ཟེར་ཏེ་གང་གི་ཕྱིར་བསམ་གཏན་ཁྱད་པར་རྣམ་སྨིན་ལས། སྔ་ཕྱི་མེད་གསུམ་སྨིན་འདོད་ཕྱིར་སེམས་ཀྱི་ཞེན་དུ་དགོངས། འོ་ཅི་བ་དེ་ལྟ་འདི་ལྟོ་སྟེ། ན་ཞིའི་ཚ་བོ་དགའ་སྤྲོ་ཅི་མ་མེད་བུ་མ་ཚོ་ན་འདི་ལྟོ་སྟེ། གོང་མ་བདེ་སེམས་ཡོར་དང་འདི། འོག་ནའང་བར་མ་ཡོད་དོ་ཞེས་ཨ་ནི།

དེ་ཚོ་ཡོད་ཞེས་པའི་དོན་ཡིན་སྲིད། ཕྱོགས་གཅིག་ལ་ཡང་ལན་བརྒྱ་ཡང་མི་བྱེད་འདོད་བཟོ་བྱས་འདུག་བ་གཅིག་ཡིན་ན། དེ་ད་གར་ཁས་ལེན་གྱི་འདུག་ད་དེ་ཏོག་ཙེ། འདས་པ་ནང་མ་དེ་བྱེད་དགོས་ཡོད་རེད་ད་འདི་ཁ་ཡིན་རྒྱུ་ཁ་ཅིག་ལབ་རེད་འདི་ད་འདི། འོག་ནའང་བར་མ་ཡོད་དོ་ཞེས་ཁ་ཅིག་ཟེར་ཏེ། གང་གི་ཕྱིར་བསམ་གཏན་ཁྱད་པར་རྣམ་སྨིན་ལས་དེ་གཅིག་བྱས་ཁ་ཅིག་གཅིག་རེད། དེ་ནས་སྔ་ཕྱི་མེད་གསུམ་སྨིན་འདོད་ཕྱིར་དེ་ཁ་ཅིག་གཅིག་རེད་ཁ་ཅིག་གཉིས་ཀྱི་འདོད་པ་བརྗོད་པ་རེད།

ལས་ཁ་ཤས་ཀྱི་འབྲས་བུ་དེ་ནི། ཚེ་འདི་ལ་གྲུབ་པ་ཞིག་ཡོད་རེ་བ། དེ་ཡས་གནས་སྐབས་ངེས་པར། ཨ་ནི། སྐྱེ་བ་ཕྱི་མ་ལ་ངེས་པ་དེ། དེ་ནི། གར་སོགས་རེ། སྐྱེས་ནས་མྱོང་འགྱུར་རེ་བ། སྐྱེས་ནས་མྱོང་འགྱུར་གྱི་དེ་འདྲ་ཡིན་མཁན་བྱས། སྐྱེ་བ་གསུམ་པ་ཕན་ཆད་ལ་ངེས་དེ་ནི་མྱོང་མཁན་དེ་ལ་ལན་གྲངས་གཞན་ལ་མྱོང་འགྱུར་བ་དང་དེ་འདྲའི་དེ་གསུམ་པོ་དེ་གང་རུང་ཅིག་གཏན་འཁེལ་སོང་ན་དེ་ལ་གནས་སྐབས་ངེས་པ་ཞིག་ཡོད་རེད། ཡང་ཁ་ཤས་རྣམ་སྨིན་དེ་ནི། མྱོང་འགྱུར་དེ་ནི། རྣམ་སྨིན་འབྱིན་རྒྱུ་ཡིན་པ་གཏན་འཁེལ་བ་ཞིག་ལ། ཚེ། མཐོང་ཆོས་དང། སྐྱེས་ནས་མྱོང་འགྱུར་དང་ལན་གྲངས་གཞན། དེ་གསུམ་པོ། ག་པར་སྨིན་རྒྱུ་ཡོད་མེད་གཏན་མ་འཁེལ་བར། དེ་ལ། གནས་སྐབས་མ་ངེས་པ་ཞིག་ཡོད་ཡིན་མོད། གནས་སྐབས་མ་ངེས་པ། ད་གཅིག་སུ་ཡིན་ད། ཁ་ཅིག། གཞན་དག་མུ་ནི་བཞི་ཞེས་ཟེར་ག་ཟེར་འདུག་ང། གཞན་དག་མུ་ནི་བཞི་ཞེས་ཟེར་ན་བཞི་པོ་དེ་ག་རེ་ཟེར་ན། རྩ་བའི་མུ་བཞི་བསྒྲིགས་ཚར་བ་དེ་བཞི་དེ། གནས་སྐབས་ངེས་པ་དང་རྣམ་སྨིན་ངེས་པ་གཉིས་པོ་དེ་རེད།

དེ་ལ་ལས་དེ་ལ་རྣམ་སྨིན་ཡོད་པ་མ་ངེས་པར་བཤད། རྣམ་སྨིན་གཏན་མ་ཁེལ་བ་རུ་ཇི་ལྟར་ཡིན་ན་གནས་སྐབས་ངེས་ལ་རྣམ་སྨིན་མ་ངེས་པར་སྐྱོ། ད་ལས་དེ་ལ་རྣམ་སྨིན་ཁོ་རང་ངེས་པར་དུ་འབྱིན་རྒྱུ་ཡིན་པར་བྱས། རྣམ་སྨིན་དེ་ངེས་པ་ཡིན་པ་ཞིག་ལ། རྣམ་སྨིན་དེ་ནི། མཐོང་བའི་ཆོས་དང། སྐྱེས་ནས་མྱོང་འགྱུར་ལན་གྲངས་གཞན་དེ་གསུམ་པོ་དེ་ག་པར་སྨིན་རྒྱུ་ཡོད་མེད་དེ་གཏན་མ་ཁེལ་བ་དེ་འདྲ་གཅིག་ལ། ཁ་ཤོ་བོ་རེར་རྣམ་སྨིན་ངེས་ལ་གནས་སྐབས་མ་ངེས་པ་ཟེར་མཁན་དེ་བཞག་གི་ཡོད་པ་འདྲ། ད། རྣམ་སྨིན་འབྱིན་རྒྱུ་ཡིན་པ། རྣམ་སྨིན་དེ། ཚེ་འདིར་ད་ག་རང་ལ་སྨིན་རྒྱུ་ཡིན་པ། དེ་འདྲ་ཡིན་ན། གནས་སྐབས་ངེས་པ་རྣམ་སྨིན་ཡང་ངེས་པར་ཡོད། ད་ལས་ཁ་ཤས་ལ་རྣམ་སྨིན་ཡང་དེ་ནས་མེད་པ། གནས་སྐབས་གསུམ་པོ་གང་ཡང་དེ་ནས་མ་ངེས་པ་དེ་འདྲ་ཡོད་རུང་བ། དེ་ལ་དེ་གནས་སྐབས་དང། རྣམ་སྨིན་གཉིས་ཀ་མ་ངེས་པ་དེ་འདྲ་བཞག་གི་ཡོད། ད་དེ་རྙོག་དྲ་འདུག་བ་ད་དེ། ཇི་ལྟར། དེ།